སོ་སོ་ཕྱག་འཚལ་ས་དེ་ལ་ཁ་སང་ལྟུང་བཤགས་དེ་ཚོ་བས་བས་གཅིག་དང་གཉིས་སུ་ཡོང་གི་མ་དེ་ནས། སྐུ་དེ་སོ་དེ་ལ་བཞུགས་ཡོད་དངོས་སུ་ད་ང་རང་སོ་བས་མི་རང་ཡིན་པས་སོ་རེ་བྱེད་བས་དངོས་སུ་རང། བས་ད་བསམ་གྱིས་མི་ཁྱབ་པ་ཞིག་དེ་འདྲ་ཞིག་ཡིན་བསམ་པའི་བསམ་བློ་བཏང་སྟེ་ཁོ་ཚོས་དུས་ཡུན་དེ་ལ་ད་བས་ཁྱེད་རང་ཚོ་ཆ་ཚང་མཁྱེན་གྱི་རེད་ཟེར་ངས་སྡིག་པ་གང་བྱས་པ་གང་གང་ཁྱེད་རང་ཚོ་མཁྱེན་གྱི་རེད་བྱས་ད་ད་ངས་ཁྱེད་རང་ཚོ། ད་གར་སོ། སྐུ་མདུན་ཟེ་བོར་བ་ད་ཡོད་ས་རེད་བས་ད་བས་འགྱོད་པ་བྱས་ནས་ངས་བྱས་པ་དེ་ངས་མ་བྱས་པ་དེ་འགྲིག་མི་འདུག་བསམ་གྱིས་འགྱོད་པ་བྱས་དེ་བྱེད་ཀྱི་ཡོད་བྱུང་མ་ཡིན་ན་བས་གང་ཐུབ་ཐུབ་ཅིག་སྡོམ་གྱི་ཡིན་ཟེར་མགོ་དེ་ཡང་ཞར་དང་ཞོར་ལ། གཙོ་བོ་དེ་ཕྱག་འཚལ་དུས་ཚར།

ད་སྔ་ར་སོ་སོ་སོ་ལ་ཁེ་བཟང་ར་ཅིག་དགོས་ཀྱི་ཡོད་པ་དེ་ཡང་སོ་སོའི་ཁེ་བཟང་ར་ཅིག་བསམ་བློ་བཏང་གི་ཡོད་ད་ཁུལ་གང་ལ་ཡང། སྨོན་ལམ་ཡང་དེ་སྨོན་ལམ་འདི་བརྒྱབ་ན་ཡག་པོ་ཡོད་ས་རེད། དཔེར་ན་ད་ཚིག་དོན་འགའ་ཡང་མ་བསམ་བློའི་ནང་ལ་ད་གང་བྱས་པས་ད་ད་ནས་བཟུང་སྟེ་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་སྟབས་ཀ་ཅུང་མ་སྐྱེ་བ་གང་ལེན་ལེན་འཁོར་བ་འོ་དེ་སྐྱེ་བ་ག་ཚོད་ལེན་སོང་ལེན་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་གང་ལེན་ས་གང་ལ་དེ་ནི་གང་ཅི་མི་ལུས་བཟང་པོ་ཞིག་ཐོབ་མི་ལུས་བཟང་པོ་ཞིག་ཐོབ་ནས་ནི། ད་གར་སོང་རེད་ད། ཆོས་རྣམ་པར་དག་པའི་སྒོ་ནས་རེད་བ་ང་ཚོ་ཆོས་རྣམ་པར་དག་པའི་སྒོ་ནས་དེ་ནི་གཞན་ཕན་གཞན་དག་ལ་གང་ཐུབ་ཐུབ་ཅིག་ཕན་པར་བྱེད་མཁན་ཅིག་མི་ལུས་བཟང་པོ་ཞིག་ཡོང་བ་ཤོག་ཟེར་ཨོ་ད་སྨོན་ལམ་དེ་བརྒྱབ་ན། ཡང་འདི་སྨོན་ལམ་འདི་ང་རང་ཚོ་སྐྱེ་བ་མཇུག་མ་ལ་སོ་སོ་ལ་ཁེ་བཟང་དོན་ཡོད་ཀྱི་སྨོན་ལམ་ཅིག་ཡིན་ཙ་དུས་སེམས་ཤུགས་ཆེ་ཡོང་དགོས་རེད་བ།

རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་མི་ལུས་ཟེར་ཅིག། ལེན་པའི་ཐབས་ཤེས་བྱའི་བར་དུ་ཁོའི་རྒྱུ་དེ་ཚོ་སྒྲུབ་སྟངས་གསུངས་ཡོང་བ་རེད། ཨོ་དེའི་རྒྱུ་དེ་ཚོ་བསྒྲུབས་ནས་དེ་ཡང། ཡོན་ཏན་བརྒྱད་པོ་ཀོ། ག་རེ་སོང་ཆ་ཚང། ཚང་མཁན། མི་ཞིག་ལས་ལུས་ལེན་ན་ཡང་ཡང་ཁོ། ཁོ་ལ་སྨོན་ལམ་ཡག་པོ་ཅིག་མ་བརྒྱབ་ན་ཡང། དེ་ཡང། ག་རེ་སོང་མཇུག་མ་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་ལུས་ཤིག་ལེན་པ་གང་ཞིག་ལ་ཡང་ཁོ། ང་རང་ཚོ་ཆོས། ཆོས་ཕྱོགས་ལ་མ་བཏང་ན། མྱང་གཞན་དག་ཕྱིར་འགྲོ་ཉེན་དེ་འདྲ་དེ་འདྲའི་གསུངས་བཞག་འདུག། བྱས་ཙང་དེ། ཆོས་ཕྱོགས་ཆོས་ཕྱོགས་ལ། འགྲོ་ཡའི་དོན་དག་ལ་དེ་སྨོན་ལམ་བཞིན་ཅི་མི་རྒྱག་དགོས་གསུངས་ཤག་བྱས་ཙང་སྨོན་ལམ་གོ་ད་འདིའི་སྨོན་ལམ་དེ་རྒྱབ་ན་དེ་ཏག་ཏག་ཅིག་ཡོད་ས་རེད་བསམ་གི། ག་རེ་སོང་ན་རྣམ་སྨིན་ཡོན་ཏན་བརྒྱད་ཟེར་དེ་བས། ང་རང་ཚོ་ལུས་ཡག་པོ་རྐྱང་རྐྱང་ཡིན་མཁན་ཅིག་གི་བས། ག་རེ་སོང་ད་ཁྱད་ཆོས་བརྒྱད་ཚང་མཁན་ཅིག་མི་ལུས་ཅིག་ཟེར། དེ་ཀོ་སྨོན་ལམ་དེ་ཡག་པོ་མ་རྒྱབ་ནའང། དེ་བྱས་འགྲོ་རུ་ཚོ་ང་རང་ཚོ་ད་ང་རང་ཚོ་ཕྱི་རྒྱལ་དེ་འདྲའི་བས་ན། རྒྱལ་པོ། དེ་འདྲ་ཡོད་ཨ་རོ་སྲིད་བློན་སོ་ར་དང་སྲིད་འཛིན་སོ་ར་དེ་འདྲ་ཡང་འཁོར་པས་མི་དགོས། བས་ཁོས་གང་བཤད་ན་བས་གང་ཁ་ཁ་ལ་ཉན་མཁན་མི་ཁོས་ལས་ཀ་རླབས་ཆེན་པོ་བྱེད་ཐུབ་མཁན། འོ་དེ་འདྲའི་ཅིག་ཀྱང་སྐྱེས་ཨོ་དེ་འདྲའི་སྐྱེས་ཡ་ལ་ཉེན་ཁ་ཡོད་རེད་གསུངས་བཞག་ཤག་ད་ཁོ་དེ་འདྲའི་སྐྱེས་ན་ང་ཚོ་སྤྱིའི་ཆ་ནས་བས་ད་བས་ག་ལ་གང་འཚམ་དུ་ཕན་གྱི་ཡོད་རེད་ཡིན་ན་ཡང་ང་རང་ཚོ་ཆོས་ཕྱོགས་ཆ་ནས་ཁོ་དེ་ཙམ་གྱིས་ཁོ་འགྲོ་བ་དང་མ་འགྲོ་བྱས་ན་མ་འགྲོ་བ་ལ་ཐག་ཉེ་གི་ཡོད་ཙང་དེ་ལ་སྨོན་ལམ་སྦྱིན་གྱི་མི་ཞིག་རྒྱག་དགོས་རེད་གསུངས་བཞག་ཤག་ད་ད་དེ་འདྲ་འདིས་སྨོན་ལམ་དེ་བརྒྱབ་ན་དེ་ཡག་པོ་ཡོང་གི་ཡོད་ཀྱི་རེད་བསམ་གྱི་འདུག་གོ་བྱུང་ཨོ་འདུག་སེ་རེད། འདུག་སེ་རེད་དེ་ནི་གཙོ་བོ་འདི་འདི་བྱས་ན་ཡག་པོ་ཡོད་རེད་ཁྱོད་རང་དེ་འདི་ཁ་འདོན་དེ་ནང་ལ་ཐོག་མཐའ་མ་དོ་ཐོག་མཐའ་མ་དེ་གཞུག་ལ་ད་གང་ཅི་ག་དུས་ཡིན་ན་ག་དུས་བྱས་མ་བྱུང་ད་དཔེར་ན་ག་རེ་དུས་ཚོད་ཀྱི་ཁོམ་པ་བྱུང་ན་ད་དགོང་དག་མ་ཉལ་ཟེར་ཐུབ་པ་ལ་དེ་འདྲས་ཅིག་ལ་སྨོན་ལམ་ཅིག་རྒྱག་ཡས་དེ་གཅིག་གོ་ལ་ཐོག་མཐའ་མ་དེ་འདོན་མཁན་ཡག་པོ་ཡིན་དགོས་རེད་ཕྱོགས་བཅུའི་རྒྱལ་བ་སྲས་བཅས་པ་ཐམས་ཅད་ལ་སོ་དེ་ད་ད་ཁ་འདོན་ནང་ལ་བཅུག་བྱས་འདུག་སེ་བྱས་ན་ཡག་པོ་ཡོད་རེད་ད་དེ་ང་རང་ཚོ་གོ་བ་བདེ་བོ་རེད་ད་དེ་ནི་མ

ཐིག་མ་རྣམས་བྱས། ཐིག་མ་འདོན་གིན་འདོན་གིན་ལ་ལྷོད་ལྷོད་དུ་བྱས་ནས་གང་ལྷོག་ལྷོག་གར་སོང་བར་ད་གོ་བ་རུ་གང་རྒྱག་འདུག་འདུག་གང་ལ་ནི་ཚིག་བཞི་ཚིག་བཞི་ཚོའི་ནང་ལ་གོ་བ་རྡོག་རྡོག་ཅིག་རྒྱག་འདུག་ན། ཁོའི་ཁ་ཐོག་ལ་བསམ་བློ་གཏང་གིན་གཏང་གིན་ཅིག་བྱས་ན་དུས་ཚོད་འགོར་ནི་ཞེ་དྲག་འགོར་གི་མ་རེད། དེ་ཡིན་དེ་བྱས་ན་དེ་སྨོན་ལམ་གྱིས་གོ་སྨོན་ལམ་ད་ང་རང་ཚོས་ཅི་བཏང། ད་ད་ངེད་ཅག་འབད་པ་བས་ཟས་དེ་ཚོ་བརྒྱབ་ན་གོ་འགྲིག་ད་འགྲིག་དེ་ཡིན་ན་དེ་སྨོན་ལམ་དེ་ཡང་ང་རང་ཚོ་ལ་གཅིག་དང་གཉིས་བྱས་ནས་དེ་འདྲས་དེ་འདྲས་ཡོང་བ་ཞིག་དེ་འདྲས་ཡོང་བ་ཞིག་དེ་ཞུ་རེད་དེ་ཡོང་བ་ཞིག་གསུངས་བྱས་ན་ད་དེ་ང་རང་ཚོ་བློ་ལ་ཕན་པོ་ཡོང་བ་རེད། གཞན་ཅི་ནས་མ་བྱུང་ཁོང་རང་གིས་གསུངས་ཡིན་ད་དེ་མ་བྱས་ན་དེ་ཡག་པོ་ཡོང་བ་རེད།